ཉི་ཤུ་པ། རི་དྭགས་ཤྭ་བ་ཞིག། སངས་རྒྱས་བཅོམ་ལྡན་འདས་ཀྱིས་རྒྱུན་དུ་ཆུ་བོ་ནེ་རན་ཛཱ་ན་སྐུ་གཟུགས་འཁྲུད་ཅིང། ཕར་ཚུར་ལ་ཞབས་གོམ་མཛད་དེ་བསྐྲུན་པའི་ནགས་ཁྲོད་ཀྱི་རྐང་ལམ་ཕྲ་མོ་དེ་དང། གཙང་པོའི་ཉེ་འགྲམ་སོགས་ནས་ཕེབས་སྒོམ་གནང་གི་ཡོད་ལ། ཡལ་འདབ་ངོས་ནས་བྱེའུ་བརྒྱ་ཕྲག་མང་པོས་སྐད་སྙན་གྱི་སྒྲས་གུ་ཡངས་སུ་གྱེར་བའི་བྱང་ཆུབ་ཤིང་དྲུང་ངམ་ཡང་ན་གཙང་པོའི་ཉེ་འགྲམ་སོགས་སུ་བཞུགས་སྒོམ་མཛད་དེ་ཏིང་ངེ་འཛིན་ལ་མཉམ་པར་བཞག། སངས་རྒྱས་བཅོམ་ལྡན་འདས་ཀྱི་སྔོན་གྱི་དམ་བཅའ་དག་ཐུགས་ཀྱིས་མ་བསྙེལ་བར། ད་ནི། ཁོ་བོའི་འཚོལ་ཞིབ་ཀྱི་གནས་ཚུལ་ལ་སྐྱེ་བོ་མང་པོས་རེ་ལྟོས་དང་བཅས་སྒུག་སྡོད་ས། སེར་སྐྱའི་གཞིར་ངེས་པར་དུ་ཕྱིར་ཕེབས་གནང་དགོས་དགོངས། མ་ཟད་རྒྱལ་པོ་གཟུགས་ཅན་སྙིང་པོའི་སྐོར་ལ་ཡང་ཕྱིར་དྲན་གནང་བར། དགུང་ན་གཞོན་པའི་རྒྱལ་པོ་དེར་དམིགས་བསལ་གྱི་ཉེ་སེམས་ཤིག་འཁྲུངས་སྟབས། ཁོང་རྒྱལ་པོ་དེར་མཇལ་འདོད་ཆེན་པོ་བྱུང། ད་དུང་སྔོན་གྱི་མཆེད་གྲོགས་ལྔ་པོའི་སྐོར་ལ་ཐུགས་བསམ་བཞེས་པས་ཁོང་ཚོར་རིང་པོར་མི་ཐོགས་པར་ཐར་པའི་གོ་འཕང་མངོན་དུ་མཇལ་ཐུབ་པའི་ནུས་པ་རེ་རེ་ཡོད་པར་གཟིགས་ཤིང། གནས་དེ་དང་ཐག་མི་རིང་བའི་སར་བཞུགས་ཡོད་པའི་ཚོད་དཔག་གིས་ཁོང་ཚོ་འཚོལ་དགོས་དགོངས་སོ། སངས་རྒྱས་བཅོམ་ལྡན་འདས་ལ་མཚོན་ན། ཆུ་ཕྲན་དང་ནམ་མཁའ། ཟླ་བ་དང་སྐར་མ། རི་བོ་དང་ཤིང་ནགས་དེ་བཞིན་རྩྭ་ཉག་རེ་རེ་དང་རྡུལ་གྱི་ཕྲ་མོ་རེ་རེ་ཚུན་ཆོད། སྔར་དང་མི་འདྲ་བར་མཐོང་སྣང་རྩ་འགྱུར་དུ་ཕྱིན་པས། ཁོང་གིས་ལོ་ངོ་མང་པོ་དེ་ཙམ་རིང་ཐར་ལམ་འཚོལ་ཆེད་རང་ཉིད་འཁྱམས་ཤིང་མྱུལ་བ་དེ་ཡང། དོན་མེད་ཆུད་གསོན་དུ་སོང་མི་འདུག་སྙམ་དུ་དགོངས་སོ། ཐ་མ་དེར། ཁོང་གིས་ཐམས་ཅད་མཁྱེན་པའི་ཡེ་ཤེས་མངོན་དུ་བྱས་པས་འབད་བརྩོན་གནང་བ་དང་དཀའ་སྡུག་མྱང་བ་ཐམས་ཅད་དོན་དང་ལྡན་པར་གྱུར། སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་སངས་རྒྱས་སམ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་ས་བོན་ཡོད་པ་སྟེ། སེམས་ཅན་སོ་སོའི་རྒྱུད་ན་འཇིག་རྟེན་འདིའི་ནུས་སྟོབས་དང་ཤེས་རབ་ཡོད་ཚད་རང་ཆས་སུ་མངའ་བ་ཡིན་པས། སྐྱེ་བོ་སུ་ཞིག་ཡིན་རུང། སངས་རྒྱས་ཀྱི་གོ་འཕང་དེ་སོ་སོའི་ཤེས་རྒྱུད་ནས་འཚོལ་བ་མ་གཏོགས་ཕྱི་རོལ་ནས་འཚོལ་རྒྱུ་མེད། དེས་ན། འདི་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་གསར་རྙེད་བྱུང་བའི་ཆེས་རླབས་ཆེན་གྱི་ཐབས་ལམ་དང་ང་ཚོ་ཚང་མ་དགའ་དགོས་ཤིང་རྗེས་སུ་ཡི་རང་འོས་པའི་གནས་ཤིག་གོ། ཕྲུ་གུ་དེ་ཚོ་ཡང་ཡང་བཅོམ་ལྡན་འདས་ལ་མཇལ་དུ་བཅར་བས། ཁོང་གིས་ཕྲུ་གུ་ཚོར་ཐར་ལམ་གྱི་སྐོར་རྒྱས་སྤྲོས་མེད་ཅིང་མ་བཅོས་ལྷུག་བརྗོད་ཀྱིས་སློབ་ཁྲིད་གནང་བ་དག་ཁོང་ཚོས་ལེགས་པར་རྟོགས་ཐུབ་པ་བྱུང་བས་ཁོང་ལ་སྤྲོ་བ་རབ་ཏུ་འཕེལ། གྲོང་གསེབ་ཉམ་ཐག་གི་ཕྲུ་གུ་སྟེ་ཐ་ན་སློབ་སྦྱོང་གི་གོ་སྐབས་ཙམ་ཡང་ཐོབ་མ་མྱོང་བའི་ཕྲུ་གུ་དེ་ཚོས་ཆོས་ཀྱི་གོ་དོན་རྟོགས་པས་ཁོང་ལ་བློ་སྟོབས་སྤེལ་བའི་སྐུལ་མ་ཆེན་པོར་གྱུར། ཉིན་ཞིག་ཕྲུ་གུ་ཚོས་ཚ་ལུ་མ་སླེ་བོ་གང་ཁྱེར་ནས་འོངས་ཤིང། དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་ཚོར་ཆེས་ཐོག་མའི་སློབ་ཁྲིད་སྐབས་གསུངས་པ་ཇི་བཞིན། ཚ་ལུ་མར་དམིགས་པའི་དྲན་པ་བསྟེན་ཏེ་ལམ་ཉམས་ལེན་གྱི་སྦྱོང་བརྡར་སྤྲོད་ཆེད་ཁྱེར་འོང་བ་ཞིག་ཡིན། དེ་ནས་ལེགས་སྐྱེས་མས་མགོ་བོ་འདུད་པའི་གུས་ཞབས་དང་བཅས་ཚ་ལུ་མའི་སླེ་བོ་དེ་བཅོམ་ལྡན་འདས་ཀྱི་མདུན་ནས་ཡར་བཀྱགས་པ་ན་ཁོང་གིས་ཐལ་མོ་སྦྱར་ཏེ་ཚ་ལུ་མ་རྐང་གཅིག་བླངས། དེ་ནས་ལེགས་སྐྱེས་མས་སླེ་བོ་དེ་བཅོམ་ལྡན་འདས་ཀྱི་འཁྲིས་སུ་ཡོད་པའི་ཁྱེའུ་བཀྲ་ཤིས་ལ་གཏད་པར་ཁོས་ཀྱང་ལག་ཟུང་ཐལ་མོ་སྦྱར་ཏེ་ཚ་ལུ་མ་རྐང་གཅིག་བླངས། དེ་བཞིན་ལེགས་སྐྱེས་མས་ཕྲུ་གུ་རེ་རེའི་ལག་ཏུ་ཚ་ལུ་མ་རེ་རེ་མ་ཐོབ་ཀྱི་བར་དུ་གོང་བཞིན་སླེ་བོ་གཏད། དེ་ནས་མོ་རང་སར་བསྡད་དེ་ལག་ཟུང་ཐལ་མོ་སྦྱར་ནས་ཚ་ལུ་མ་གཅིག་བླངས་པ་སོགས་ཕྲུ་གུ་ཚང་མ་འཇམ་ཐིང་ངེར་ས་ལ་བསྡད་པར་བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར། ཁྱེད་ཅག་གིས་འཛུམ་མདངས་དང་བཅས་དབུགས་དབྱུང་རྔུབ་ལ་སེམས་གཏོད་ཅིག་གསུངས་ནས་ཁོང་གིས་ཕྱག་གཡོན་པའི་ཚ་ལུ་མ་ཡར་བཀྱགས་ཏེ་སྤྱན་ཟུང་གིས་ཚ་ལུ་མར་ཡིད་གཟབ་ཀྱིས་གཟིགས་པར། ཕྲུ་གུ་ཚོས་ཀྱང་བཅོམ་ལྡན་འདས་ཀྱིས་ཇི་ལྟར་གནང་བ་བཞིན་བྱས། དེ་ནས་བཅོམ་ལྡན་འདས་ཀྱིས་ག་ལེ་ག་ལེ་ཚ་ལུ་མའི་པགས་པ་བཤུས་པ་ན་ཕྲུ་གུ་ཚོས་ཀྱང་དེ་མཚུངས་བྱས་པ་སོགས། སྟོན་འཁོར་ལྷན་རྒྱས་ཀྱིས་དྲན་ཤེས་བསྟེན་ཏེ་ཁུ་སིམ་མེར་ཚ་ལུ་མ་ལོངས་སུ་སྤྱད། ཚང་མས་ཚ་ལུ་མ་བཞེས་གྲུབ་རྗེས། བ་ལས་ཚ་ལུ་མའི་པགས་པ་རྣམས་བསྒྲུགས། ཕྲུ་གུ་ཚོས་བཅོམ་ལྡན་འདས་དང་ལྷན་དུ་དྲན་ཤེས་བསྟེན་ཏེ་ཚ་ལུ་མ་ལོངས་སུ་སྤྱོད་རྒྱུ་བྱུང་བ་དེས་ཧ་ཅང་དགའ་སྤྲོ་སྐྱེས་ཤིང། བཅོམ་ལྡན་འདས་རང་ཉིད་ཀྱང་ཕྲུ་གུ་ཚོ་དང་ལྷན་ཅིག་དེ་ལྟར་མཉམ་བཞེས་གནང་རྒྱུ་འབྱུང་བར་སྤྲོ་བ་ཚད་མེད་བརྟས། ནམ་རྒྱུན་ཉིན་གུང་ཡོལ་བ་ན་ཕྲུ་གུ་ཚོ་བཅོམ་ལྡན་འདས་ལ་མཇལ་དུ་འོང་གིན་ཡོད་པས། ཁོང་གིས་ཕྲུ་གུ་ཚོར་ཇི་ལྟར་བྱས་ཏེ་གཡོ་འགུལ་མེད་ཅིང་ཁུ་སིམ་མེར་སྡོད་སྟངས་དང། སོ་སོའི་སེམས་པ་སྐྱོ་སྣང་གིས་ཁེངས་པའམ་ཡང་ན་ཁོང་ཁྲོ་ལངས་བའི་སྐབས། རང་སེམས་ལྷོད་ལ་འབབ་བཞིན་ཇི་ལྟར་བྱས་ནས་དབུགས་དབྱུང་རྔུབ་ཀྱི་ཉམས་ལེན་ལ་གཞོལ་དགོས་མིན་སོགས་གསུངས། གཞན་ཡང། ཁོང་ཚོའི་ལུས་སེམས་ཀྱི་ངལ་དུབ་སངས་ཕྱིར། ཕེབས་སྒོམ་སྐབས་ཀྱི་ཏིང་ངེ་འཛིན་ལ་མཉམ་པར་འཇོག་སྟངས་སོགས་ཀྱང་བསླབས། ད་དུང། ཁོང་གིས་ཕྲུ་གུ་ཚོར། གནས་ཚུལ་གསལ་པོར་མཐོང་ཞིང་དོན་དག་ཕྱིན་ཅི་མ་ལོག་པར་རྟོགས་ཏེ་དོན་དམ་གྱི་བྱམས་བརྩེ་བསྐྱེད་ཕྱིར། རང་དང་གཞན་གྱི་བྱ་སྤྱོད་ལ་གཏིང་ཟབ་ཀྱིས་རྟོག་ཞིབ་བྱེད་དགོས་པའི་སྐོར་སོགས་གསུངས་པར། ཕྲུ་གུ་ཚོས་བཅོམ་ལྡན་འདས་ཀྱིས་གང་གསུངས་པའི་བརྗོད་དོན་ལེགས་པར་རྟོགས། ལེགས་སྐྱེས་མ་དང་དགའ་སྟོབས་མ་གཉིས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་དབུལ་རྒྱུའི་ན་བཟའ་ཞིག་འཚེམ་པར་དུས་ཡུན་ཉིན་གཅིག་ཏག་ཏག་འགོར། ན་བཟའ་དེའི་ཚོན་མདོག་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་མནབས་བཞིན་པའི་ན་བཟའ་རྙིང་པ་དེའི་ཚོན་མདོག་དང་གཅིག་མཚུངས་ཏེ། སོ་ཕག་གི་མདོག་ཅན་ཞིག་རེད། བཅོམ་ལྡན་འདས་ཀྱིས་མནབས་བཞིན་པའི་ན་བཟའ་རྙིང་པ་དེ་ནི་ལེགས་སྐྱེས་མའི་དེ་སྔོན་གྱི་གཡོག་མོ། མིང་ལ་གྲུབ་མོ་ཞེས་པ་ཞིག་རྒྱུ་ཚད་ཀྱིས་ཤི་སྟེ་དུར་ཁྲོད་དུ་བསྐྱལ་སྐབས། དེའི་རྒྱབ་ཀྱི་རོ་གོས་ཁྱེར་ཡོང་བ་ཞིག་ཡིན་པའི་གནས་ཚུལ་ལེགས་སྐྱེས་མས་ཧ་གོ་བའི་རྐྱེན་གྱིས་མོའི་མིག་ཟུང་ནས་མཆི་མ་ཁྲོམ་ཁྲོམ་དུ་བཞུར་མྱོང། བུ་མོ་གཉིས་ཀྱིས་བཅོམ་ལྡན་འདས་ལ་ན་བཟའ་ཁྱེར་ཡོང་སྐབས། སངས་རྒྱས་བཅོམ་ལྡན་འདས་བྱང་ཆུབ་ཤིང་དྲུང་དུ་བཞུགས་ཡོད་པས། བུ་མོ་གཉིས་ཀྱིས་བཅོམ་ལྡན་འདས་མཉམ་བཞག་ལས་མ་ལངས་བར་དུ་ཁུ་སིམ་མེར་བསྒུགས། དེ་ནས་ཁོང་གཉིས་ཀྱིས་བཅོམ་ལྡན་འདས་ལ་ན་བཟའ་གསར་པ་དེ་སྐྱེས་སུ་ཕུལ་བར་ཁོང་ཧ་ཅང་ཐུགས་དགྱེས་པའི་ངང། ང་ལ་ན་བཟའ་འདིའི་མཁོ་གལ་ཤིན་ཏུ་ཆེ་བའི་སྐབས་ཡིན་ཞེས་གསུངས། ད་དུང་ཁོང་གིས་བུ་མོ་གཉིས་ལ། ནམ་ཞིག་ངས་ན་བཟའ་གསར་པ་དེ་འཁྲུད་དགོས་སྐབས་བརྗེ་ལེན་གྱི་ཆེད་དུ་ན་བཟའ་རྙིང་པ་འདི་ཡང་ཉར་གྱི་ཡིན་གསུངས་པས། བུ་མོ་དགའ་སྟོབས་མ་དང་ལེགས་སྐྱེས་མ་གཉིས་ཀྱིས་གསང་བའི་ཐོག་ནས་བཅོམ་ལྡན་འདས་ལ་སླར་ཡང་ན་བཟའ་གཞན་པ་ཞིག་འཚེམ་རྒྱུའི་ཐག་གཅོད་བྱས། ཉིན་ཞིག་ལེགས་སྐྱེས་མའི་གྲོགས་མོ་ལོ་བཅུ་གཉིས་སུ་ལོན་ཅིང་མིང་ལ་བཱ་ལ་གུབ་ཏཱ་ཞེས་པ་ཞིག་ཡོད་པ་དེས་སངས་རྒྱས་བཅོམ་ལྡན་འདས་ལ་ཁོ་ཚོར་གྲོགས་པོའི་མཛའ་མཐུན་སྐོར་གྱི་བཀའ་སློབ་ཅིག་གནང་བར་ཞུ་ཞེས་ཞུས། རྒྱུ་མཚན་ནི། སྔ་ཉིན་དེར་བུ་མོ་བཱ་ལ་གུབ་ཏཱ་དང་མོ་རང་གི་ཆེས་སེམས་ཐག་ཉེ་བའི་གྲོགས་མོ་ཇཱ་ཏི་ལི་ཀ་གཉིས་ཀྱི་བར་ཁ་རྩོད་ཅིག་ཤོར་སྟབས། ཕྱི་ཉིན་བཱ་ལ་གུབ་ཏཱ་མོ་རང་གི་གྲོགས་མོ་ཇཱ་ཏི་ལི་ཀའི་སྡོད་ཁང་བརྒྱུད་དེ་བཅོམ་ལྡན་འདས་ལ་མཇལ་དུ་འོངས་སྐབས། མོས་ཇཱ་ཏི་ལི་ཀ་སྒུག་འདོད་མ་བྱས་ན་ཡང། ལེགས་སྐྱེས་མས་ཨུ་ཚུགས་བྱས་པར་བརྟེན་སྒུག་དགོས་བྱུང་ཞིང། ཇཱ་ཏི་ལི་ཀས་ཀྱང་ཁོང་ཚོ་དང་མཉམ་དུ་ཡོང་རྒྱུར་ཁས་བླངས་པ་དེ། ཁོ་ཚོའི་ཁྲོད་ན་ལེགས་སྐྱེས་མ་ཡོད་པའི་རྐྱེན་གྱིས་ཡིན། བུ་མོ་དེ་ཚོ་བྱང་ཆུབ་ཤིང་དྲུང་དུ་འབྱོར་སྐབས་བཱ་ལ་གུབ་ཏཱ་དང་ཇཱ་ཏི་ལི་ཀ་གཉིས་ཕན་ཚུན། རྒྱང་བཀྱེད་དེ་སར་བསྡད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར་ཤྭ་བ་ཞིག་དང། སྐྱ་ཀ་ཁྲ་མོ་ཞིག། དེ་བཞིན་རུས་སྦལ་ཞིག་བཅས་ཀྱིས་ཕན་ཚུན་མཛའ་མཐུན་གྱི། འབྲེལ་བ་བཙུགས་པའི་སྐོར་གྱི་རྟོགས་བརྗོད་གསུངས། ཁོང་གིས་ཕྲུ་གུ་ཚོར་གསུངས་པའི་རྟོགས་བརྗོད་འདི་ནི་ལོ་ངོ་སྟོང་ཕྲག་མང་པོའི་ཡར་སྔོན་དུ་བཅོམ་ལྡན་འདས་རང་ཉིད་ཤྭ་བ་ཞིག་ཏུ་སྐྱེས་པའི་སྔོན་གྱི་སྐྱེས་རབས་ཤིག་ཡིན། ཁོང་གིས་དེ་ལྟར་གསུངས་པར་ཕྲུ་གུ་ཚོ་ཧ་ལས་པར་གྱུར་པའི་མོད་མུ་མཐུད་འགྲེལ་བཤད་གནང་དོན། སྐྱེ་བ་སྔོན་མ་རྣམས་སུ་ང་རང་ཚོ་ཚང་མ། ས་དང་རྡོ་དང་ཟིལ་པ་དང་རླུང་དང་ཆུ་དང་མེ་རྣམས་སུ་གྱུར་མྱོང་ལ། དེ་བཞིན། སྔོ་དྲེག་རྩི་ཤིང་དང་རྩྭ་དང་རྩི་ཐོག་ཤིང་སྡོང། འབུ་སྲིན་ཉ་རུས་སྦལ་བྱ་དང་བྱིའུ་འོ་མ་ཅན་གྱི་སེམས་ཅན་སོགས་སུ་ཡང་སྐྱེས་མྱོང་བ་སོགས་ངའི་སྒོམ་སྒྲུབ་ཀྱི་ཉམས་ལེན་ཁྲོད་ནས་གསལ་པོར་མཐོང་བྱུང། དེ་ལྟར། སྐྱེ་བ་སྔོན་མ་ཞིག་ལ་ང་རང་ཤྭ་བ་ཞིག་ཏུ་སྐྱེས་པ་དྲན་མོད་ཀྱང་དེ་ནི་སྤྱིར་བཏང་གི་སྐྱེ་བ་ཞིག་རེད། ད་དུང་ང་ཡི་སྐྱེ་བ་སྔོན་མ་ཞིག་ལ་ང་རང། རི་རྩེ་ཞིག་ཏུ་བྲག་རྡོ་འཛོང་འཛོང་ཞིག་གི་སྐྱེ་བ་བླངས་པ་དང་དེ་བཞིན་སྐྱེ་བ་གཞན་ཞིག་ལ་ཤིང་མ་ལི་ཀའི་སྡོང་པོ་ཞིག་ཏུ་སྐྱེས་པ་སོགས་གསལ་པོར་དྲན་གྱི་འདུག་པས་ཁྱེད་རང་ཚོ་ཡང་དེ་དང་གཅིག་མཚུངས་ཡིན། དེས་ན། ངས་ཁྱེད་ཚོར་ཤོད་རྒྱུའི་རྟོགས་བརྗོད་འདིའི་ནང་ཤྭ་བ་ཞིག་དང་སྐྱ་ཀ་ཁྲ་མོ་ཞིག་དེ་བཞིན་རུས་སྦལ་ཞིག་དང་རྔོན་པ་ཞིག་བཅས་མི་སྣ་བཞི་ཡོད་སྟབས། གཅིག་བྱས་ན་ཁྱེད་ཚོའི་ཁྲོད་ཀྱི་མི་གང་ཡང་རུང་བ་རེ། སྒྲུང་དེའི་ནང་གི་སྐྱ་ཀའམ་ཡང་ན་རུས་སྦལ་སོགས་མི་སྣ་གང་ཡང་རུང་བ་རེ་ཡིན་ཆོག། འཇིག་རྟེན་འདིར་འགྲོ་བ་མི་དང་བྱ་བྱིའུ་དང་འོ་མ་ཅན་གྱི་སེམས་ཅན་སོགས་གང་ཡང་མེད་པའི་སྔ་རོལ་ནས་ང་ཚོ་ཚང་མ་ཡོད། སྐབས་དེ་དུས་རྒྱ་མཚོའི་གཏིང་ན་རྩྭ་དང། རྩི་ཤིང་དང་ས་གཞིའི་སྟེང་ན་ནགས་སྡོང་དང་སྔོ་ཚལ་གྱི་རིགས་སོགས་ཡོད་པས། དེ་དུས་ང་རང་ཚོ་ཡང་ན་རྡོ་དང་ཡང་ན་ཟིལ་པ་ཡང་ན་རྩི་ཤིང་སོགས་གང་ཡང་རུང་བ་ཞིག་ཡིན་ངེས། དེ་ནས་རིམ་བཞིན་ང་ཚོས་བྱ་བྱིའུ་དང་རི་དྭགས་སྣ་ཚོགས་སུ་སྐྱེ་བ་བླངས་ཏེ་མཐར་མི་ཡི་སྐྱེ་བ་བླངས་པ་སོགས་ད་ལྟའི་སྐབས་ང་རང་ཚོ་འགྲོ་བ་མི་ཞིག་ཡིན་པ་ཙམ་དུ་མ་ཟད། འབྲས་ཀྱི་མྱུ་གུ་དང་ཚ་ལུ་མ། རྒྱུག་ཆུ། རླུང་ལ་སོགས་པ་ཡང་ཡིན་ཏེ། བྱ་དངོས་འདི་དག་མེད་ན་ང་ཚོ་འཚོ་གནས་མི་ཐུབ། ཁྱེད་ཅག་ཕྲུ་གུ་ཚོས་འབྲས་ཀྱི་མྱུ་གུ་དང་ཤིང་ཏོག་བེ་ཏའི་འབྲས་བུ་དེ་བཞིན་ཚ་ལུ་མ་དང་ཆུ་སོགས་ལ་བརྟག་སྐབས་སོ་སོའི་མི་ཚེའི་འཚོ་གནས་འདི་རང་ཉིད་ལས་གཞན་པའི་དངོས་པོ་མང་དག་ཅིག་ལ་བརྟེན་ཅིང་འབྲེལ་བ་ཡིན་པའི་གནས་ཚུལ་དེ་དྲན་པར་གྱིས། ཁྱེད་ཅག་གི་འཚོ་གནས་དང་འབྲེལ་བའི་སེམས་ཅན་གཞན་དག་ནི་ཁྱེད་ཅག་གི་ཆ་ཤས་ཤིག་ཡིན་པས། ཁྱེད་ཅག་གིས་དེ་དག་རྟོགས་པ་ན་དོན་དམ་གྱི་མཁྱེན་རྟོགས་དང་བྱམས་བརྩེ་དེའང་མྱོང་ཐུབ། གཤམ་དུ་ངས་ཁྱེད་ཚོར་བཤད་རྒྱུའི་རྟོགས་བརྗོད་དེ་ནི་ལོ་ངོ་སྟོང་ཕྲག་མང་པོའི་སྔོན་དུ་བྱུང་བའི་ལོ་རྒྱུས་ཤིག་ཡིན་ན་ཡང་འདི་འདྲའི་དངོས་བྱུང་ནི་ད་ལྟའི་སྐབས་སུ་ཡང་ལས་སླ་པོ་ཡོང་ཆོག་པ་ཞིག་རེད། དེས་ན་ཁྱེད་ཅག་གིས་ལེགས་པར་ཉན་ཏེ་ལོ་རྒྱུས་འདིའི་ནང། ཁྱེད་ཅག་དང་འདྲ་བའི་ཆ་ཐུན་མོང་བ་རེ་འདུག་གམ་མི་འདུག་རྟོག་དཔྱོད་གྱིས་ཞེས་གསུངས། བཅོམ་ལྡན་འདས་ཀྱིས་རྟོགས་བརྗོད་དེ་གསུང་གི་དབུ་བཙུགས། དེ་དུས་བཅོམ་ལྡན་འདས་ནི་རི་དྭགས་ཤྭ་བ་ཞིག་ཡིན་ཞིང། ཁོ་དྭངས་གཙང་གི་མཚེའུས་བརྒྱན་པའི་ནགས་ཀླུང་སྟུག་པོ་ཞིག་ན་འཚོ་སྡོད་བྱས་ཡོད་སྟབས། རྒྱུན་དུ་དྭངས་བསིལ་གྱི་མཚེའུ་དེ་ལོངས་སུ་སྤྱད། དེ་བཞིན་རུས་སྦལ་ཞིག་མཚེའུ་དེའི་ནང་འཚོ་སྡོད་བྱེད་ཀྱི་ཡོད་པ་དང། སྐྱ་ཀ་ཁྲ་མོ་ཞིག་མཚེའུ་ཡི་འགྲམ་ངོགས་སུ་སྐྱེས་པའི་ལྕང་སྡོང་ཞིག་གི་ཡལ་གར་ཚང་བཅས་ཏེ་གནས་ཡོད། དེར་བརྟེན། ཤ་བ་དང་རུས་སྦལ་སྐྱ་ཀ་ཁྲ་མོ་གསུམ་ཧ་ཅང་སེམས་ཐག་ཉེ་བའི་གྲོགས་མཆེད་ཡག་ཤོས་སུ་གྱུར། ཉིན་ཞིག་རྔོན་པ་ཞིག་གིས་ཤ་བའི་རྐང་རྗེས་རྙིང་པ་དག་རྗེས་འདེད་བྱས་ཏེ་ཡོང་བས། མཐར་རྔོན་པ་མཚེའུ་ཡི་འགྲམ་ངོགས་སུ་སླེབས། དེ་ནས་ཁོས། གནས་དེར་མཁྲེགས་ཤིང་དམ་པའི་ཐག་པ་སྦོམ་པོའི་རྒྱ་རྙི་ཞིག་བཙུགས་ཏེ་རང་གི་རྩྭ་ཁང་དུ་ཕྱིར་ལོག། ཕྱི་ཉིན་ཤ་བ་ཁོ་མཚེའུའི་ནང་ཆུ་འཐུང་བར་ཡོང་སྐབས། རྒྱ་རྙི་ལ་ཚུད་སྟབས་ཁོས་སྐད་ཤུགས་ཆེན་པོ་འུར་བརྒྱབ་པ་ན་རུས་སྦལ་དང་སྐྱ་ཀ་ཁྲ་མོ་གཉིས་ཀྱིས་ཐོས་པས། རུས་སྦལ་མཚེའུའི་ནང་ནས་ཡར་གོག་འགྲུལ་གྱིས་རྒྱུགས་འོངས་ཤིང། སྐྱ་ཀ་ཁྲ་མོ་ཡང་ལྕང་སྡོང་སྟེང་གི་བྱ་ཚང་ནས་མར་འཕུར་འོངས་ཏེ་ཁོང་གཉིས་ཀྱིས་གནད་དུ་འཁེལ་བའི་ཐབས་ལམ་ཅི་འདྲ་ཞིག་ལ་བརྟེན་ནས་སོ་སོའི་གྲོགས་པོ་གོད་ཆག་གི་རྐྱེན་ངན་འདི་ལས་སྐྱོབ་ཐུབ་བྱས་ན་བཟང། ཞེས་སོགས་ཀྱི་གྲོས་བསྡུར་བྱས་མཐར། སྐྱ་ཀ་ཁྲ་མོ་ན་རེ། ཨ་ཅག་རུས་སྦལ་ལགས། ཁྱེད་ཀྱི་འགྲམ་སོ་དེ་ཚོ་ཧ་ཅང་རྣོན་པོ་དང་མཁྲེགས་པོ་ཡོད་སྟབས། འགྲམ་སོ་དེ་དག་བཀོལ་སྤྱོད་ཀྱིས་རྙི་ཐག་དེ་མུར་བཅད་དེ་ཆོད་ཅིག་དང་ངས་ཐབས་ལམ་གཞན་ཞིག་བཙལ་ནས་རྔོན་པ་འདིར་ཡོང་རྒྱུར་གང་ཐུབ་ཀྱིས་བཀག་འགོག་བྱེད། ཅེས་བཤད་དེ་སྐྱ་ཀ་ཁྲ་མོ་བྲེལ་འཚུབ་ཀྱིས་འཕུར་སོང། དེ་ནས་རུས་སྦལ་གྱིས་རྙི་ཐག་དེ་མུར་གྱི་འགོ་བཙུགས། སྐྱ་ཀ་ཁྲ་མོ་རྔོན་པའི་རྩྭ་ཁང་ཕྱོགས་སུ་འཕུར་ནས་ཁོའི་ཁང་པའི་མདུན་ངོས་ཀྱི་ཤིང་ཨ་མྲའི་སྡོང་པོ་ཞིག་གི་ཡལ་གར་བབས་ཏེ། མཚན་གང་པོར་རྔོན་པ་བསྒུགས་ནས་བསྡད། ཕྱི་ཉིན་ནམ་ལངས་པ་ན་རྔོན་པས་ལག་ཏུ་གྲི་རྣོན་པོ་ཞིག་བཟུང་སྟེ་སྒོའི་ཕྱིར་འཐོན་འོང་བ་སྐྱ་ཀ་ཁྲ་མོས་མཐོང་མ་ཐག། ནུས་ཤུགས་ཡོད་རྒུས་འཕུར་ཕྱིན་ཏེ་རྔོན་པའི་གདོང་ལ་གཤོག་ལྕག་གིས་ཤུགས་ཀྱིས་གཞུས། རྔོན་པའི་གདོང་ལ་སྐྱ་ཀ་ཁྲ་མོའི་གཤོག་སྒྲོས་ཤུགས་ཀྱིས་གཞུས་པར་བརྟེན། རྔོན་པ་མགོ་རྨོངས་བཞིན་ཧོན་ཐོར་ཏེ་ཕྱིར་སྡོད་ཁང་དུ་བྲོས་ནས་མལ་སའི་ནང་དུ་ཉལ་ཏེ་ཡུད་ཙམ་རིང་ངལ་གསོས། དུས་ཡུན་ཐུང་ཙམ་ངལ་གསོས་རྗེས། ཡང་བསྐྱར་ཡར་ལངས་ཏེ་ལག་ཏུ་རྣོ་ངར་ཅན་གྱི་གྲི་དེ་དམ་པོར་འཇུས་ནས་ཁང་པའི་ལྟག་སྒོ་ནས་ཕྱིར་སོང་ན་ཡང། སྤྱང་གྲུང་འཛོམས་པའི་སྐྱ་ཀ་ཁྲ་མོས། རྔོན་པའི་སྐོར་ལ་སྔོན་ཚུད་ནས་ཚོད་དཔག་བྱས་ཟིན་པས། ཁོའི་ཁང་པའི་རྒྱབ་རོལ་གྱི་ཤིང་ཚེར་འབྲས་ཅན་ཞིག་གི་ཡལ་གར་བབས་ཏེ་བསྒུགས་ཡོད་སྟབས། ཡང་བསྐྱར། འཕུར་སྐྱོད་ཀྱིས་རྔོན་པའི་གདོང་ལ་ཆོབ་སྒྲ་དང་བཅས་གཤོག་སྒྲོས་ཤུགས་ཀྱིས་གཞུས། ཁོའི་གདོང་པར་སྐྱ་ཀས་ཐེངས་གཉིས་ལ་གཞུས་པར་བརྟེན། རྔོན་པ་སྡོད་ཁང་དུ་ཕྱིར་ལོག་ནས་གནད་དོན་དེར་བསམ་བློ་བཏང་སྟེ། འོ་ཅི་བྱས་ན་དེ་རིང་ནི་དོན་མི་འགྲུབ་པའི་ཉིན་མོ་ཞིག་ཡིན་ངེས་པས་སང་ཉིན་བར་དུ་ཁྱིམ་ལ་བསྡད་ན་བཟང་སྙམ་ནས་སྒོ་ཡི་ཕྱིར་མི་འབུད་རྒྱུ་ཐག་བཅད། དེའི་ཕྱི་ཉིན་ཞོགས་པ་སྔ་པོ་ནས་རྔོན་པ་ཡར་ལངས་ཏེ་རྣོ་ངར་ཅན་གྱི་གྲི་ལག་ཏུ་བླངས་ནས་དོགས་ཟོན་དང་བཅས་སྒོའི་ཕྱིར་མ་བུད་གོང། ཁོས་ཞྭ་མོས་རང་ཉིད་ཀྱི་གདོང་བཀབ་སྟེ་ཡོང་བ་ན། སྐྱ་ཀ་ཁྲ་མོས་རྔོན་པའི་གདོང་ལ་གཞུ་མི་ཐུབ་པའི་གནས་སྟངས་མཐོང་བས། རང་ཉིད་ཀྱི་གྲོགས་པོ་གཉིས་ལ་ཉེན་བརྡ་གཏོང་སླད་མོ་རང་མྱུར་སྟབས་ཀྱིས་ཕྱིར་ནགས་ཀླུང་དུ་འཕུར་ནས། རྔོན་པ་ཡོང་གི་འདུག་རྔོན་པ་ཡོང་གི་འདུག་ཅེས་སྐད་བརྒྱབ། རུས་སྦལ་གྱིས་སྙི་ཐག་ལྡད་མུར་བྱས་ཏེ། ཆེས་མཐའ་མཇུག་གི་ཐག་པའི་བར་དུ་བཏུབ་ཚར་ཡོད་ན་ཡང། མཐའ་མཇུག་གི་སྙི་ཐག་དེ་ནི་ལྕགས་སྐུད་བཞིན་ཆེས་མཁྲེགས་པོར་ཡོད་ཅིང། རུས་སྦལ་གྱི་འགྲམ་སོ་དེ་ཡང་ད་དུང་སྨིན་མེད་པ་དང། མོས་ཉིན་མཚན་གསུམ་ལ་སྙི་ཐག་ལྡད་མུར་བྱས་པར་བརྟེན། ཁྲག་གིས་ཚོས་འདུག་ན་ཡང་ད་དུང་ལྡད་མཚམས་མ་བཞག། དེ་ཙ་ན་རྔོན་པ་སླེབས་ལ་ཉེ་བ་མཐོང་བས་ཤྭ་བ་འཇིགས་ཤིང་སྐྲག་སྟེ་ནུས་ཤུགས་ཡོད་རྒུས་རྡོག་རྒྱག་ཅིག་གཞུས་པས། མཐའ་མཇུག་གི་སྙི་ཐག་བཅད་དེ་སྙི་ལས་ཤོར། དེ་ནས་ཤྭ་བ་ཤིང་ནགས་ཁྲོད་དུ་རྒྱུགས་ཤིང་སྐྱ་ཀ་ཁྲ་མོ་ལྕང་སྡོང་གི་ཀླད་ནས་མཐོ་སར་འཕུར། འོན་ཀྱང། རུས་སྦལ་ངལ་དུབ་ཀྱིས་ཐང་ཆད་དེ་གཡོ་འགུལ་ཙམ་ཡང་མ་ནུས་པར་ལྷག་པ་ན་རྔོན་པས་ཤྭ་བ་ཤོར་ཟིན་པ་མཐོང་བས་ཁོང་ཁྲོས་རུས་སྦལ་ཡར་བླངས་ཏེ། ཀོ་སྒྱེ་ཞིག་ཏུ་འཕངས་ནས་ལྕང་སྡོང་གི་ཡལ་གར་དཔྱངས་ཏེ་ཤྭ་བ་འཚོལ་དུ་རྒྱུགས། ཤྭ་བ་དེ་རྩྭ་ལྡུམ་གྱི་ཕུང་པོ་ཞིག་གི་རྒྱབ་ཏུ་ཡིབ་ནས་བལྟས་པར། རུས་སྦལ་ཡང་གོད་ཆག་རྐྱེན་ངན་དུ་ལྷུང་བ་མཐོང་བས་ཁོས་བསམ་པར། ངའི་གྲོགས་པོ་གཉིས་ཀྱིས་སྲོག་བློས་བཏང་སྟེ་ང་བསྐྱབས་པས། ད་ནི་ངས་རང་སྲོག་བློས་གཏོང་སྟེ་ཁོང་སྐྱོབ་པའི་དུས་ལ་བབ་འདུག་བསམ་ནས་ཤྭ་བ་དེ་རྔོན་པའི་མཐོང་སར་ཕྱིར་བུད་ནས་ཧ་ཅང་ཐང་ཆད་པའི་ཟོལ་གྱིས་ས་ལ་འགྱེལ་ཁུལ་བྱས་ཤིང་དེ་ནས་ཡང་ཡར་ལངས་ཏེ་གོམ་པ་འཁྱར་འཁྱོར་དུ་སྤོ་བཞིན་ལམ་དུ་ཕྱིན་པ་ན་རྔོན་པའི་སེམས་སུ། ད་ཕལ་ཆེར་ཤྭ་བའི་ཤེད་ཤུགས་རྫོགས་ཟིན་པས་ངས་འཇབ་འགྲོས་ཀྱིས་ཤྭ་བའི་རྗེས་འདེད་བྱས་ན།

ད་ཁྱེད་བདེ་འཇགས་ཡིན་སའི་ས་ཆ་ཞིག་ཏུ་འཕུར་ཅིག་ཨ་ཅེ་རུས་སྦལ། ཁྱེད་རང་ཡང་ཕྱིར་མཚེའུའི་ནང་དུ་སོང་ལ་ཡིབ་ནས་སྡོད། ང་ཡང་ཕྱིར་ནགས་ཁྲོད་དུ་རྒྱུག་འགྲོ་གི་ཡིན་ཞེས་བཤད། རྔོན་པ་ཕྱིར་མཚེའུའི་ཁར་སླེབས་པ་ན་ཀོ་སྒྱོ་ས་ལ་གཡུག་ཅིང་སྟོང་པ་ཡིན་པ་མཐོང་བས་ཡིད་ཆད་དེ་སྒྱོ་སྟོང་དེ་ཡར་བླངས་ཤིང་རལ་གྲི་ལག་པར་འཇུས་ནས་རང་ཁྱིམ་དུ་ལོག་དགོས་བྱུང་ཞེས་གསུངས། ཕྲུ་གུ་རྣམས་ཀྱིས་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པའི་རྟོགས་བརྗོད་དེ་ལ་དགའ་མོས་ཀྱིས་མིག་ཟུང་ཡང་ཆེར་བགྲད་དེ་ཉན། བཅོམ་ལྡན་འདས་ཀྱིས་རྟོགས་བརྗོད་གསུངས་སྐབས་རུས་སྦལ་གྱིས་སོ་སོའི་གྲོགས་པོ་སྐྱོབ་སླད། རྙི་ཐག་ལྡད་མུར་བྱས་ཏེ། འགྲམ་སོ་ཡང་ཅི་ཙམ་གྱིས་སོབ་པོར་གྱུར་ཅིང་ཁྲག་གིས་ཚོས་པ་སོགས་ཀྱི་སྐོར་འགྲེལ་བརྗོད་གནང་བར། རུ་པཀ་དང་སུ་བ་ཤི་གཉིས་སེམས་སྐྱོ་སྟེ་ངུ་ཤོར། དེ་ནས་བཅོམ་ལྡན་འདས་ཀྱིས་ཕྲུ་གུ་ཚོར་སྨྲས་པ། ཡ་གཅེས་ཕྲུག་ཚོ། ཁྱེད་ཚོའི་སེམས་ལ་ཅི་ཞིག་དྲན་བྱུང། སྒྲུང་དེའི་སྐབས་ང་ནི་ཤྭ་བ་འདི་རེད། འོ་ན། རུས་སྦལ་དེ་ཁྱེད་ཚོའི་ཁྲོད་ཀྱི་སུ་ཡིན་ནམ་ཞེས་གསུངས་པར། ལེགས་སྐྱེས་མས་གཙོས་ཕྲུ་གུ་བཞིས། ལག་པ་ཡར་བཀྱགས་པར་བཅོམ་ལྡན་འདས་ཀྱིས་འོ་ན་སྐྱ་ཀ་ཁྲ་མོ་དེ་ཁྱེད་ཚོའི་ཁྲོད་ཀྱི་སུ་ཡིན་ཞེས་གསུངས་པར། ཇཱ་ཏི་ལི་ཀ་དང་བཱ་ལ་གུབ་ཏཱ་གཉིས་ཀྱིས་ལག་པ་ཡར་བཀྱགས་པ་ལྟར། ཁྱེའུ་བཀྲ་ཤིས་ཀྱིས་ཀྱང་ལག་པ་ཡར་བཀྱགས་པར་ལེགས་སྐྱེས་མས་ཇཱ་ཏི་ལི་ཀ་དང་བཱ་ལ་གུབ་ཏཱ་གཉིས་ལ་བལྟས་འདུག། དེ་ནས་བཅོམ་ལྡན་འདས་ཀྱིས་གལ་ཏེ་ཁྱེད་གཉིས་ཀ་སྐྱ་ཀ་ཁྲ་མོ་ཡིན་ན། ཁྱེད་གཉིས་མི་གཅིག་ཏུ་གྱུར་སོང་བ་མ་ཡིན་ནམ། དེ་ལྟར་མི་གཅིག་ཏུ་གྱུར་ཚེ་སྐྱ་ཀ་ཁྲ་མོ་ཅིག་ཤོས་དེས་སྐྱ་ཀ་ཁྲ་མོ་ཅིག་ཤོས་ལ་སྨྱོན་པ་ལྟར་བལྟས་པར་དགེ་མཚན་ཅི་ཞིག་འདུག། ང་རང་ཚོས་རུས་སྦལ་དང་སྐྱ་ཀ་ཁྲ་མོ་ཤྭ་བ་བཅས་ནང་བཞིན་མཛའ་མཐུན་གྱི་འབྲེལ་བ་འཛུགས་མི་ཚུད་པའི་རྒྱུ་མཚན་གང་ཡིན་ནམ། ཞེས་གསུངས་པར་བཱ་ལ་གུབ་ཏ་ཡར་ལངས་ཏེ། ཇཱ་ཏི་ལི་ཀའི་འཁྲིས་སུ་སོང་ནས་མོའི་ལག་ཟུང་གིས་གྲོགས་མོའི་ལག་པར་འཇུས་པ་ན། ཇཱ་ཏི་ལི་ཀས་ཀྱང་རང་གི་གྲོགས་མོ་ལག་པ་གཉིས་ཀྱིས་འཐམ་འཁྱུད་ཅིག་བྱས་ཏེ་ཕར་བསྙུར་ཙམ་བྱས་ནས་བཱ་ལ་གུབ་ཏར་སྡོད་ས་སྤྲད། དེ་ནས་བཅོམ་ལྡན་འདས་ཀྱིས་ཞལ་འཛུམ་པ་དང་བཅས་སྨྲས་པ། ཁྱེད་ཅག་གིས་སྒྲུང་དེའི་དགོས་དོན་ལེགས་པར་རྟོགས་འདུག། ངས་ད་ལྟ་ཁྱེད་ཚོར་བཤད་པའི་སྒྲུང་དེ་དང་དེ་ལྟ་བུའི་རིགས་དུས་ནམ་ཡིན་ཡང་ང་ཚོའི་ཉིན་རེའི་འཚོ་བའི་ཁྲོད་དུ་ཡོང་བཞིན་ཡོད་ཅེས་གསུངས་སོ།